གཞན་སྡུག་བསྔལ་དང་ལྡན་པ་ལ་ཕྲག་དོག་དང་རང་གི་དགེ་བ་དང་གཞན་གྱི་ཕུན་ཚོགས་ཕུན་སུམ་ཚོགས་པའང་འཇིག་པར་བྱེད་པའི་ཉེས་པ་ཀུན་གྱི་འབྱུང་ཁུངས་ཤེས་པར་གྱིས་ཟེར་བ་ལྟ་དུ་བྱེད། གཉིས་པ་བསོད་ནམས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་པ། དེ་བསོད་ནམས་ཏེ་བསོད་ནམས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་པ་ལ་གསུམ་ས།

བསོད་ནམས་ཀྱི་གེགས་མ་ཡིན་པ་དང་གུས་པར་བྱ་བའི་ཡུལ་དུ་བསམ་པའོ། དང་པོ། བསོད་ནམས་ཀྱི་གེགས་བྱས་པས་ཁྲོ་བར་མི་རིགས་པ་ལ་གཉིས། དཀའ་ཐུབ་ཀྱི་མཆོག་ལ་གནས་པར་བྱ་བ་དང་དེ་ལ་གེགས་བྱེད་ན་རང་ཉིད། ས་བཅད་འདི་ལ་བསོད་ནམས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་པ་བསོད་ནམས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་པ་གཉིས་ཏེ་དཀའ་ཐུབ་ཀྱི་མཆོག་ལ་གནས་པར་བྱ་བ་དང་དེ་ལ་གེགས་བྱེད་ན་རང་ཉིད་བསོད་ནམས་ཀྱི་བར་ཆད་དུ་འགྱུར་བའོ། དང་པོ་ལ་དཀའ་ཐུབ་ཀྱི་མཆོག་ལ་གནས་པར་བྱ་བ་ནི། འཇིག་རྟེན་པ་ཡི་ཆོས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་ནའང་ས་ད། འཇིག་རྟེན་པ་ཡི་ཆོས་ཀྱི་གེགས་བྱེད་པ་ལ་ཁྲོ་བར་མི་རིགས་ན་ཡང། འདི་ནི་བསོད་ནམས་གེགས་བྱེད། འདི་ནི་བསོད་ནམས་གེགས་བྱེད་ཅེས་དེ་ལ་ཡང་ཁྲོ་བར་རིགས་མིན་ཏེ། བཟོད་མཚུངས་དཀའ་ཐུབ་ཡོད་མིན་ན། ཡོད་མིན་ན་མིན་འགྲོ། ཡོད་ན་མིན་ན། ཡིན་པ། ཡོད་རང་མིན་འགྲོ། ཡོད་མིན་ན། དེ་ལ་བདག་ནི། མི་གནས་སམ། དགྲ་འདི་སྦྱིན་པ་དང། དགྲ་འདི་སྦྱིན་པ་དང་ཚུལ་ཁྲིམས་ལ་སོགས་པའི་བསོད་ནམས་ཀྱི་གེགས་བྱེད་ཅེས་ཁྲོ་བར་བྱེད་ན། དགྲ་འདི། འདི་ནི་བསོད་ནམས་གེགས་བྱེད། དགྲ་འདི། སྦྱིན་པ་དང་ཚུལ་ཁྲིམས་ལ་སོགས་པའི་བསོད་ནམས་ཀྱི་གེགས་བྱེད་ཅེས་ཁྲོ་བར་བྱེད་ན། དེ་ལ་ཁྲོ་བ་མི་རིགས་ཏེ། བསོད་ནམས་དོན་དུ་གཉེར་བ། བསོད་ནམས་དོན་དུ་བསོད་ནམས་དོན་དུ་གཉེར་ན། བསོད་ནམས་དོན་དུ་གཉེར་ན་ཁྲོ་བ་བཟོད་པ་དང་མཚུངས་ཤིང་མཉམ་པའི་དཀའ་ཐུབ་གཞན་ཡོད་པ་མིན་ན། བདག་ནི་བཟོད་པ་དེ་ལ་མི་གནས་སམ། ཤིན་ཏུ་ཡང་གནས་པར་རིགས་སོ། ད་ནི་དགྲ་དེ་བདག་གི་སྦྱིན་པ་དང་བསོད་ནམས་ལ་གནོད་ཀྱི་དགྲ་ཡིས། དགྲ་དེ་བདག་གི་སྦྱིན་པ་དང་བསོད་ནམས་ཚུལ་ཁྲིམས་ལ་སོགས་པའི་བསོད་ནམས་ཀྱི་གེགས་བྱེད་ཅེས་ཁྲོ་བར་བྱེད་ན། གེགས་སྦྱིན་པ་དང་ཚུལ་ཁྲིམས་ལ་སོགས་པའི་བསོད་ནམས་ཀྱི། གེགས་བྱེད་ཅེས་ཁྲོ་བར་བྱེད་ན། བསོད་ནམས་དང་ཚུལ་ཁྲིམས་ཕྲན་ཚེགས་ལ་གེགས་བྱེད་ཅེས་ཁྲོ་བར་བྱེད་ན། ཁྲོ་བ་དེ་རང་གི། སྔོན་ཆད་བསགས་པའི་ཚུལ་ཁྲིམས་དང་སྦྱིན་པའི་དགེ་བ་མང་ཆེ་འཕྲོག་གི་ཡོད། འཕྲོག་རྒྱུ་བས་མིན་པ་དེ་རུ་ཁྲོ་ན། ཁྲོ་ན།

ཡི་གེའི་བསོད་ནམས་དང། སྦྱིན་པ་དང་བསོད་ནམས་ལ་གེགས་བྱེད་ཅེས་ཁྲོ་གི་སྡོད་པ་དང་བསོད་ནམས་དོན་དུ་གཉེར་བ་དེ་ནང་འགལ་བས་སོ། ཁྲོ་བ་བཟོད་པ་དང་མཚུངས་ཤིང་མཉམ་པའི་དཀའ་ཐུབ་གཞན་ཡོད་མ་ཡིན། བཟོད་མཚུངས་དཀའ་ཐུབ་ཡོད་མིན་ན། དེ་ལ་བདག་ནི་མི་གནས་སམ། དེ་ནི།

གཉིས་པ་དེ་ལ་གེགས་བྱེད་ན། རང་ཉིད་བསོད་ནམས་ཀྱི་བར་ཆད་དུ་འགྱུར་བ་ནི། དེ་ལ་གེགས་བྱེད་ན་རང་ཉིད་བསོད་ནམས་ཀྱི་བར་ཆད་དུ་འགྱུར་བ་ནི། གལ་ཏེ་བདག་ནི་རང་སྐྱོན་གྱིས་འདི་ལ་བཟོད་པར་མི་བྱེད་ན། བསོད་ནམས་རྒྱུ་ནི་ཉེར་གནས་པ་འདི་ལ་བདག་གེགས་བྱེད་པར་ཟད། གལ་ཏེ་བདག་ནི་ཁྲོ་བ་ཤས་ཆེ་བའི་རང་སྐྱོན་ཡིན་གྱི། དགྲ་འདི་ལ་བཟོད་པར་མི་བྱེད་ན། དགྲ་འདི་ལ་བཟོད་པར་མི་བྱེད་ན། དགྲ་འདི་བཟོད་པའི་བསོད་ནམས་ཀྱི་རྒྱུ་ནི་ཉེ་བར་གནས་པ་འདི་ལ། ཁྲོ་བར་བྱེད་ན། བདག་ཉིད་བསོད་ནམས་ཀྱི་གེགས་བྱེད་པར་མ་ཟད་ཀྱི། བསོད་ནམས་ཀྱི་གེགས་བྱེད་པར་མ་ཟད་ཀྱི། བདག་གང་བསོད་ནམས་ཀྱི་གང། གེགས་བྱེད་པར་ཟད་ཀྱི། བདག་བསོད་ནམས་ཀྱི་གེགས་བྱེད་པར་ཟད་ཀྱི། བདག་བསོད་ནམས་ཀྱི་གེགས་བྱེད་པར་ཟད་ཀྱི། ཕ་རོལ་གེགས་མ་ཡིན་ནོ། ད་དེ་དེ་འདྲ་བྱས་སོ། གལ་ཏེ་བདག་ནི་ཁྲོ་བ་ཤས་ཆེ་བས་རང་སྐྱོན་གྱིས་རང་གི་སྐྱོན་གྱིས་རང་སྐྱོན་གྱིས་དགྲ་འདི་ལ་བཟོད་པར་མི་བྱེད་ན། དགྲ་འདིས་བཟོད་པའི་བསོད་ནམས་ཀྱི་རྒྱུ་ནི་ཉེ་བར་གནས་པ་འདི་ལ་ཁྲོ་བར་བྱེད་ན། དགྲ་འདི་བདག་རང་གི་བཟོད་པའི་བསོད་ནམས་ཀྱི་རྒྱུ་བས་བཟོད་པ། བཟོད་པ་འདི་སངས་རྒྱས་སྒྲུབ་བྱེད་ཀྱི་རྒྱུ་ཡིན་པ།

གེགས་བྱེད་པར་ཟད་ཀྱི་སོ་སོ་ལ་བསོད་ནམས་ཀྱི་གེགས་བྱེད་པར་གེགས་བྱེད་པར་ཟད་ཀྱི། ཕ་རོལ་པོ་གེགས་མ་ཡིན་ནོ་དགྲ་དེ། དགྲ་དེ། གེགས་མེད་པས། རང་ཉིད་རང་གི་དེ་ལ་ཁྲོ་བར་དགྲ་དེ་ལ་འཁྲུག་གི་བསྡད་ན་དགྲ་དེ་ནི་རང་གི་བསོད་ནམས་སྐྱེད་བྱེད་ཀྱི་གྲོགས་པས་དགྲ་དེ་བསོད་ནམས་སྐྱེད་བྱེད་ཀྱི་གྲོགས་པ་མམ་པ་བཟོད་པ་སྐྱེད་བྱེད་ཀྱི་རྒྱུ་མམ་པ་དགྲ་དེ། བཟོད་པ་ཐོབ་པ་ལ་བཟོད་པ་བསྒོམ་པ་ལ་བཟོད་པ་བསྒོམ་སའི་ཡུལ་ཅིག་མ་བྱུང་ན་བཟོད་པ་དེ་རྩ་ནས་སྐྱེ་མི་ཐུབ་བྱའོ་སྨྲས་པའོ། ཀོ་ཡིན་དུས་ཙ་ན་དེ་བཟོད་པ་དགྲ་དེ་རང་བཟོད་པ་སྒོམ་བྱེད་ཀྱི་རྒྱུ་བས་བཟོད་པ་སྒོམ་བྱེད་ཀྱི་རྒྱུ་དེ་ལ་རང་འཁྲུག་གི་བསྡད་ན

ཏག་ཏག་དེ་རང་ཆས་སོ་མི་རང་ཆས་སོ། གང་ཞིག་གང་མེད་མི་འབྱུང་ལ་གང་ཞིག་ཡོད་ན་ཡོད་གྱུར་པ་དེ་ཉིད་དེ་ཡི་རྒྱུ་ཡིན་ན་ཇི་ལྟར་དེ་ལ་གེགས་ཞེས་བྱ། སོ་ནི་ཏག་ཏག་ཆས་སོ་སྟེ་རྒྱུ་ཡིན་ན་འདིར་གང་ཞིག་གང་གི་རྒྱུ་འབྱུང་གི་ཡོད་པ་རྒྱུའི་མཚན་ཉིད་གོ་ལ། གང་བགྱིས་གང་བགྱིས་གང་ཟ། གང་གང་ཡོད་ན་ཡང་གང་འགྱུར་བ་དེ་ནི་གང། ཨ། གང་གང་འགྱུར་ན་ཡང་རྣམ་འགྱུར་བ། ཨ། དེ་ནི་དེ་ལ་གང། ཨ་དེ་ནི་དེའི་རྒྱུར་རབ་ཏུ་བརྗོད་ཟེར་བའི་དབའ་ཡིས་གང་བགྱིས། ད་དེ། ད་ཁོ་རང་ཡིན་པ་གོ་ནི་ནི་ནི་རང་བྱས། དེ་མཚན་ཉིད་དེ་ལ་ལྟོས་པའི་གང་ཞིག་གང་མེད་མི་འབྱུང་བ། བཟོད་པའི་བསོད་ནམས་གང་ཞིག་གནོད་བྱེད་གང་ཡང་མེད་ན་མི་འབྱུང་བས་ད་དེ་རང་པས་ཛྙཱ་ཡི་འཁོར་དེ་རང་ཏག་ཏག་ཅིང་དེ་རང་པ། བཟོད་པའི་བསོད་ནམས་གང་ཞིག་གནོད་བྱེད་གང་ཡང་གནོད་བྱེད་དགྲ་བོ་དེ་མེད་ན་བཟོད་པའི་བསོད་ནམས་གང་ཞིག་མི་འབྱུང་བ། མི་འབྱུང་ལ། གང་ཞིག་གང་མེད་མི་འབྱུང་ལ། གང་ཞིག་ཡོད་ན་ཡོད་གྱུར་པ། གནོད་བྱེད་ཀྱི་དགྲ་གང་ཞིག་ཡོད་ན་བཟོད་པའི་བསོད་ནམས་དེ་ཡང་ཡོད་པར་འགྱུར་ད་ནི་གསར་པ་གྲུབ་བྱུང་རྣམ་འགྲེལ་གྱི་རིགས་པ། མཚན་ཉིད་སྐོར་དུ་གཅིག་པུ་གཅིག་རྐྱང་པ་པོ་སྟེ། གནོད་བྱེད་ཀྱི་དགྲ་གང་ཞིག་ཡོད་ན་བཟོད་པའི་བསོད་ནམས་ཡང་ཡོད་པར་འགྱུར་དགྲ་དེ་ཉིད་བསོད་ནམས་དེའི་རྗེས་སུ་འགྲོ་ལྡོག་ངེས་པའི་རྒྱུ་ཡིན་ན།